ཡང་དག་ལ་རྟགས་ཡང་དག་ཡིན་པ་གཅིག་པ་ཡིན་པའི་ཕྱིར། ཡིན་ད་ད་ལྟ་འདི། འོ། དེ་ཉིད་དངོས་ཤུགས་ལ་གོ་བ་ཟེར་ན་དེ་རེད། འོ། ག་རེ་ཡིན་པ་ན་ཡི་ཕ་གི། འོ། རྟག་པ་ལ་མེད་པ་ཉིད་དུ་ཚད་མས་ངེས། དེ་གཉིས་ཀུན་དངོས་སུ་བསྟན་དེ་ལ་རྟག་ན་མ་བྱས་པས་ཁྱབ། དཔེར་ན་འདུས་མ་བྱས་ནམ་མཁའ་བཞིན། སྒྲ་ནི་བྱས་ཞེས་པའི་ཚིག་གི་སྦྱོར་བ་དེ་བསྟན་པ་རེད། ཡང། མཚན་ཉིད་ཤུགས་ལ་ག་རེ་གོ་ད་དེ་དངོས་སུ་གོ་དེ་ཤུགས་ལ་གོ་རྒྱུ་གོ། འོ། མཐུན་ཕྱོགས་ཁོ་ན་ལ་ཡོད་པ་ཉིད་དུ་ཚད་མས་ངེས་པ་གོ་སྟོན་བྱས་ན་མི་རྟག་པས་ཁྱབ་དཔེར་ན། བུམ་པ་བཞིན།

དེ་འགྲོ་ན། དེ་ལྟ་ན་བདག་ལ་རྗེས་སུ་འགྲོ་བ་ཡང་ཡིན། ལྡོག་པ་ཡང་ཡིན་པ་འགལ་བས་གཉིས་ཀ་ཡིན་མཁན་ཅིག་ཡོད་མ་རེད། མེད་དེ་ཁོ་གཉིས་ཕན་ཚུན་སྤངས་འགལ་གྱི་དངོས་འགལ་རེད་པ། དེ་ཡིན་ཙང་འགལ། གཉིས་ཀ་ཡིན་པ་འགལ། གཉིས་ཀ་ཡིན་པ་འགལ། དེ་བཞིན་དུ་མི་མཐུན་ཕྱོགས་ལ་ཡང་སྦྱར་ནས་སྟོན་པ་ཡིན་པས། ཁྱབ་པ་གཉིས་ཀ་ཡོད་སྒྲུབ་བྱེད་དུ་ཅུང་ཟད་ཀྱང་མེད་དོ། ད་འདི་ག་རེ་ཟེར་ན།